ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། བུ་མོ་བསོད་ནམས་ལྷ་མོ་ལགས་ནི་ཆུང་ཆུང་སྐབས་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་འབྱོར་བ་དང། དེ་རྗེས་ཁོ་མོ Australia གཞིས་སྤོས་ལ་འབྱོར་ནས། ཁོ་མོ་ཡི་དཀའ་སྤྱད་འབད་བརྩོན་འོག་དུས་ཡུན་ཐུང་ཐུང་ཞིག་གི་ནང་འཚོ་བའི་གྲུབ་འབྲས་མིག་དཔེར་འོས་པ་ཞིག་ཐོན་ཡོད་པ་རེད། ཞིབ་ཕྲའི་གནས་ཚུལ་དེ་རིང་ཁོ་མོ་དང་ཁ་པར་ལམ་ནས་བཀའ་མོལ་ཞུ་གི་ཡིན། ཨོ་བསོད་ནམས་ལྷ་མོ་ལགས་བཀྲ་ཤིས་བདེ་ལེགས། ཨོ་ཇོ་ཇོ་བཀྲ་ཤིས་བདེ་ལེགས། ཨ་ནེ་བསོད་ནམས་ལྷ་མོ་ལགས་དེ་ཨོ་སི་ཁྲུ་ལི་ཡ་ལ་ག་དུས་སླེབས་པ་རེད་སླེབས་ནས་ལོ་ག་ཚོད་ཅིག་འགྲོ་གི་ཡོད་རེད་ཨ་ནེ་ད་ལྟ་ཁྱོད་རང་ཡོད་ས་ས་ཆ་དེ་ས་གནས་དེ་ག་བ་ལ་རེད། ཨ་ནེ་ང་ཨོ་སི་ཁྲུ་ལི་ཡ་ལ་ཉིས་སྟོང་བཅུ་དགུ་གི་ཟླ་བཅུ་པ་ཚེས་ལྔ་ལ་སླེབས་རེད་ད་ད་ལྟ་ཆ་ལ་ལོ་གཉིས་དང་ཕྱེད་ཀ་ལོ་གསུམ་མ་ཟིན་ཙམ་རེད་བྱས་དུས་ད་ལྟའི་ཆ་ལ་ཨ་ནི་ད་ལྟ་ང་བསྡད་ས་ཡི་ས་ཆ་དེ་མིང་ལ Western Australia Perth ལབ་ས་དེ་ལ་རེད་ཨ་ནི་ད་ད་ལྟ་ང་དེ་ལ་བསྡད་བཞིན་པ་ཡིན། ཨོ་དེ་ནས Australia ཚུར་སླེབས་ནས་དང་པོ་སློབ་སྦྱོང་འདྲ་བྱས་དེ་རེད་ག་ད་ཡང་མེད་ན་ལག་ཤེས་འདྲ་སྦྱངས་བྱས་དེ་རེད་ཨ་ནི། ལག་ཤེས་འདྲ་བོ་ཞིག་ག་རེ་ག་རེ་འདྲ་བོ་ཞིག་སྦྱངས་ཡོད་ན། དང་པོ་དེ་ལ་སླེབས་དུས་སྐབས་སུ་ནི་ངེད་ཀྱི་སློབ་སྦྱོང་མུ་མཐུད་ནས་བྱེད་དགོས་བསམ་སོང་གང་ཡིན་ན་ང་རྒྱ་གར་ལ་ངས Nursing བྱས་ཡིན། དེ་དེ་མུ་མཐུད་ནས་དེ་ལ་བྱེད་དགོས་བསམ་སོང། ཨ་ནི། ཡིན་དུས་སྐབས་སུ་ནི་དང་པོ་དེ་ལ་གལ་སྲིད Nursing བྱེད་ན་ཨ་ནི་དུས་ཚོད་མང་པོ་ཞིག་དགོས་དུས་དེ་ལ་པེ་ཤག་མང་པོ་ཞིག་དགོས་དུས། སྐབས་དེ་དུས་སྐབས་སུ་ངེད་ཀྱི་ཨ་ནི་ཁྱོ་ག་ཨ་ནི་རྒྱ་གར་ལ་ཡོད་རེད། ད་དེ་ཚུར་འཐེན་ཡ་གི་བྱེད་དུས་ཨ་ནི་ཡང་དེ་ལ་པེ་ཤག་མང་པོ་ཞིག་དགོས་དུས། ད་སོ་སོ་ལ་ལས་ཀ་གཏན་འཁེལ་ཞིག་མེད་དེ་འདྲ་བྱེད་དུས་ཡང། དེ་ཚོ་ཚང་མ་བྱུང་བ་ནི་དེ་སྐད་ལ་ཧྭགས་པོ་འདུག་ཨིན་དྲན་དུ་སྐབས་སུ་ནི་ངའི་གྲོགས་པོ་ནི་ཀོས་ཅིག་མཆིས་ཀོས་དེ་ཨེ་ཆི་ཁའི་ཀོས་དེའི་ནང་ལོགས་ལ་ནི་ཨེ་ཆི་ཁའི་ཆེ་ནི Disability གཉིས་ཀ་མཉམ་དུ་ཡོད་དགོས་ཀྱི་ཀོས་ཅིག་མཆིས་ཡིན་དུས་དེ་ནི་དུས་ཡུན་རིང་པོ་ཞིག་ར་མ་རེད་ཤག་ཡ་ཀོས་དེ་ཆེ་ནི་ལས་ཀ་མཆིས་ཡིན་ད་ད་ལྟ་ཆགས་ལ་ནི་ང Pathology ཡ་ཅི་ཀོས་མཆིས་བཞིན་པ་ཡིན་ནི་ད་ད་ལྟ་ལོ་ཇི་འདྲ་དགུ་བ་བཅུ་བ་ཟིག་ནང་ལོགས་ལ་འཚར་གྱི་རེད། ལག་ཤེས་གཞོང་རྟ་དེ་ལྟ་དེ་སྐྱེས་ཚར་ནས་ཡ་ནི་ལས་ཀ་ལམ་སང་རག་ས་ག་གི་འདྲི་བྱུང་སོང་ཨ་ནི་ཤི་ཏང་ཁྱོད་རང་ཡོད་ས་ས་ནས་དེ་ལས་ལས་ཀ་ར་ར་ཡ་ལི་ལྷ་བུ་འགྲོ་གི་འདྲི་འགྲོ་བཞིན་ཡོད་ན། ངས་ཀོས་ཀྱི་ཚ་ནས་ཡ་ནི་ལམ་སང་ར་ལས་ཀ་ཨ་པླ་བྱེད་ཡིན་ཨ་ནི་ང་རང་གི་ལས་ཀ་ཨ་པླ་བྱེད་ས་དེ་ཡ་ནི་ང་རང་གི་ནང་འགྲམ་ལ་བྱེད་ཨ་ནི་དེའི་ནང་ལོགས་ལ་ང་ཚོ་བོད་པོ་ཨ་ཅག་ཞིག་གི་ཡང་ལས་ཀ་བྱེད་དགོས་རེད་ཨ་ནི་ཨ་ཅག་དེ་གི་ཡང་མ་ནི་ཅིག་ལ་ལ་རོ་བྱེད་ཡོད་རེད་ཨ་ནི་ད་ག་ནང་ཤི་ཨ་ནི་ང་རང་གི་ཡང་ཨ་པླ་བྱེད་བདུན་ཕྲག་གཉིས་ཀྱི་རྗེས་ནས་ནི Interview ལ་སྐད་བཏང་སོང། དེའི་རྗེས་ལ་བདུན་ཕྲག་གཉིས་ཀྱི་རྗེས་ནས་ནི་ལས་ཀ་སྐད་བཏང་སོང། ང་རང་མཚོན་ན་ནི་དཔེ་མགྱོགས་པོ་རག་སོང་ལ་ཡིན། ཟླ་བ་གཅིག་གི་ནང་ལོགས་ལ་ནི་ལས་ཀ་རག་སོང་ལ་ཡིན། Course དེ་ཚར་ནས་ལམ་སང། ཁྱོ་ག་ག་རེ་ཟ་གཞུག་དུ་ཚུར་འཐེན་རྒྱུ་རེད་དོ། ཁོ་སླེབས་ནས་ག་ཚོད་འགྲོ་གི་ཡོད་རེད། ཡང་ཁྱོ་ག་ཚུར་འཐེན་དུས་ཀྱི་དཀའ་ལས་འདྲ་བོ་དང་ག་འདྲ་འདྲ་བོ་ཞིག་བྱུང་སོང། ལས་སླ་པོ་འདྲ་བྱུང་ཡོད་ན། ད་ལམ་སང་འཐེན་དུས་བས་ན་ག་འདྲ་བྱུང་ཡང། ངེད་ཀྱི་ཁྱོ་ག་ནི་ལོ་གཅིག་དང་ཕྱེད་ཀ་ཞིག་གི་རྗེས་ལ་སླེབས་རེད། འདི་འདྲའི་དུས་སྐབས་སུ་ང་དེ་ལ་སླེབས་ཚར་ནས་ལམ་སང་བ་རེད་ད་ཁོ་ཚུར་འཐེན་ཡས་ལ་ག་རེ་བྱེད་དགོས་འདུག་ཨ་ནི་ཡར་མར་སྐད་ཆ་དཔེ་མང་པོ་དྲིས་འདི་འདྲ་བྱས་ཡིན། འདི་འདྲའི་དུས་སྐབས་སུ་དང་པོ་ཁོ་ཡ visa apply བྱེད་ཡས་ལ་གཅིག་པོ་ར་ཨ་ནི་སྒོར་མོ་བརྒྱད་སྟོང་ཞིག་དགོས་འདུག་ཨ་ནི་སྐབས་དེ་དུས་སྐབས་སུ་ང་རང་གསར་པ་སླེབས་ཙམ་ཞིག་རེད་ཨ་ནི་ང་ལས་ཀ་ཡང་ཡོད་མ་རེད་པེ་ཤ་ཡང་འདི་འདྲ་ག་དགོས་ཤིག་ཡོད་མ་རེད་དེ་དུས་ཨ་ནི་ང Centrelink། ར་ཧོ་རེད་སེམས་འདི་ནིང་ར་ཨ་ཡིན་ནའི་ནི་བེ་ཤ་དེ་འདྲས་ཤིག་ཁ་ཁོ་ཤི་ནི་ར་ཐུ་ཡ་མ་རེད་ཤ་ཨི་འདྲས་འདུག་བབས་སེ་ངས་ཡ་མ་ཐབས་ཤི་འགྲོ་ཆི་འདྲས་ཆི་འདྲས་ཆི་དུས་ངས་ཀྱི་ནི་ཁྱོ་ག་གི་གྲོགས་པོ་ཅིག་རེད་འདི་ལ་ཆུ་བསྟན་པ་ལས་ཤོ་རེད་ནི་ཁོ་གི་ངོ་བཞིན་པ་ནང་མི་ཅིག་འདུག་མལ་བོན་ལ་ནི་ཁོང་ཚོས་ཀྱི་ང་ལ་བེ་ཤ་གཡར་དགོས་ལ་ཡི་དུས་ལ་སོང་ནི་ཁོང་ཚོས་ངོ་ནི་ང་དགོང་མོ་བརྒྱད་སྟོང་གང་ཙག་ནི་གཡར་རེད། འདི་འདྲའི་དུས་སྐབས་སུ་ནི་ངེད་ཀྱིས་ད་པེ་ཤ་འདི་ཚོ་ཚང་མ་འདི་འདྲས་ཐབས་ཤེས་འདྲ་བོ་དེ་ནི། ཡང་ཉིས་སྟོང་ཉི་ཤུ་གི་སྤྱི་ཟླ་གསུམ་པ་ལ་ནི་ཚང་མ་རག་སོང། ཨ་ནི། visa apply བྱས་རེད་སྤྱི་ཟླ་གསུམ་པ་ནི། སྐབས་དེ་དུས་སྐབས་སུ་ནི། ང་ཚོ COVID ན་ཚ་དེ་ན་བསྡད་ཡོད་རེད་མ་ཤེས་ཨ་ནི། ང། lawyer འདི་གིས་ལབ་ཡས་ལ་ཟླ་བ་དྲུག་གི་ནི། འདི་ལ་ཡོང་ཐུབ་ཀྱི་རེད་འདྲ་བོ་ལབ། ཡིན་པས་ན་ད COVID ཆགས་ནས་ནི་ལོ་གཅིག་འདྲ་བོ། གང་ཚ་སྒོར་རེ། ལོ་གཅིག་གི་རྗེས་ལ་ནི་གལ་སྲིད་འདི་ར་ཚ་རེད་བི་ཛ་ར་ཚ་རེད་ཡིན་པས་ན་སྐབས་དུས་སྐབས་སུ་ནི་ན་ཚ་དཔེ་ཞང་ཚོ་རྒྱ་གར་ལ་ན་དེའོ་རེད་ང་ཚོ་འདི་ལ་ཡང་ན་དེའོ་རེད། ཨིན་དྲའི་དུས་སྐབས་སུ་གནམ་གྲུ་འགྲིག་གེར་ཅི་ཡང་ར་ཡོད་མི་འདུག་གནམ་གྲུ་འགྲིག་གེར་ཁོང་ཨིན་དྲ་ཆེན་པོ་འདུག། གནམ་གྲུ་འགྲིག་གེར་ང་གཉིས་ཐང་མ་གསུམ་ཐང་མ་བཞི་བ་རེ་གཅིག་ལ་བཞི་ནི་ར་རེད་ཐང་མ་གསུམ་རེ་གཅིག་ནི་གང་ཚ་ཀན་སིར་ཐེ་སོང་རང་རྒྱ་ཏོག་ཨན་སང་ཉིན་འགྲོ་འགྲོ་རེ་ལ་དུ་ཡང་འགྲོ་ཐུ་མི་འདུག་ལ་ནི་ཀན་སིར་ཐེ། ཨིན་དྲ་བྱིན་ནས་ནི་དཔེ། ག་ལེ་འགྲོ་ཁྲེལ་སོང་ཡིན་པས་ན་ད་ད་འདི་ཆགས་ལ། ཚང་མ་ཨ་ནི་འགྲིག་དེ་ཡོད་ལེ། ཨ་ནི་རང་དང་རང་ཁྱོ་ག་གཉིས་འགལ་ཏེ་ཨོ་སི་ཁྲི་ལི་ཡ་ལྷན་ནས་ཕྱི་ར་འགྲོ་གི་མུ་མདའ།
རང་ཡིན་ན་ལོ་གཉིས་ལྷག་ཙི་བྱས། ཨ་ནི་ཁྱོ་ག་ལོ་སྐྱིད་ཡིན་མིན་ཙི་མ་ཙི་འགྲོ་གི་མུ་མདའ། ད་ཡིན་ནས་དུས་ཚོད་ཐུང་ཐུང་དེ་འདྲས་ཀྱིས་ལན་རེར་རང་གཉིས་ཁམས་པ་ཉོ་ཉོ་ཚར་དུ་བ། ཨ་ཏི། ག་ལེ་འགྲོ་འོ་དོ་འབེ་ཚེ་འགྲོ་འོ་དོ་གེ་འདྲི་འགྲོ་གི་ཅེས་ཡོད་ན།
ང་གཉིས་འདི་ལ་སླེབས་ནས་ད་དེ་ཙམ་མང་པོ་འགྲོ་གི་ཡོད་མ་རེད་ང་རང་གཉིས་ཀའི་འདྲ་བོ་བརྩིས་ན་ཡང། ཡིན་པས་ན་ང་གཉིས་ཁང་པ་ཉོ་ཐུབ་ཡས་འདྲ་བོ་དང་ཨ་ནི་ལས་ཀ་དེ་ཚོ་ཚང་མ་བྱེད་ཐུབ་ཡས་ཀྱི། ད་ག་རེ་ལབ་དགོས་རེད་རྒྱུ་རྐྱེན་གཙོ་བོ་འདྲ་བོ་དེ་ག་རེ་རེད་ལབ་ན། ང་རང་གཉིས་ཀའི་ངོས་ནས་ནི། ད་ལོ་གཅིག་གཉིས་དེའི་བར་འདྲ་བོ་ལ་ཨ་ནི་ལས་ཀ་ལ་ཤུགས་རྒྱབ་ལས་ཀ་དཔེ་མང་པོ་འདྲ་བོ་བྱས་ཡིན་འགྲོ་བསམ་གྱི་འདུག། ད་ཁོ་འདྲ་བོ་ཡིན་ན་ད་ཉི་མ་གཅིག་ལ་ཆུ་ཚོད་ཁོ་རང་གི main གཙོ་བོ་གི་ལས་ཀ་དེ་ཆུ་ཚོད་དགུ་བྱེད་ཨ་ནི་འདི་སྒང་ལ་ཡང་ལས་ཀ་འཐོལ་པ་འདྲ་བོ་བྱེད་ད་ཆུ་ཚོད་ཉི་མ་གཅིག་ལ་ཆུ་ཚོད་བཅུ་བཅུ་གཅིག་བཅུ་གཉིས་འདྲ་བོ་འདི་འདྲ་འདྲ་བོ་བྱེད་ཀྱི་ཡོད་རེད་ཨ་ནི་ང་རང་གི་ལས་ཀ་དེ main གཙོ་བོ་དེ་བྱེད་ཨ་ནི་འདི་སྒང་ལ་ཡང་ལས་ཀ་འཐོལ་པ་འདྲ་བོ་བྱེད

ཚོང་ཁང་དེ་འདྲའི་གཙོ་བོའི་ཤ་ད་དུས་ཚོད་ཐུང་ཐུང་གི་ནང་ལོགས་ལ་དེ་འདྲའི་ད་ཀྱི་གྲུབ་འབྲས་འདྲ་བོ་གི་ཐོན་ཡག་ལ། ཨ་ནི་ཀྱི། འབད་བརྩོན་ལབ་ན་འདྲ་ཀྱི་འཆར་གཞི་འདྲ་བོ་ལབ་ན་འདྲ་དེ་འདྲས་ག་འདྲས་འདྲ་བོ་ཀྱིས་བྱས་ན་ཡག་པོ་འདུག་བསམ་གི་འདུག་ད་མི་གཞན་པ་ལ་ཕར་ཀྱི་བསམ་ཚུལ་འདྲ་བོ་གི་ཉམས་མྱོང་འདྲ་བོ་གི་བཤད་པ་ཡིན་ན། ང་ཚོ་མི་མང་པོ་ཞིག་ནི་ཕྱི་རྒྱལ་ལ་སླེབས་དུས་སྐབས་སུ། ད་ཕྱི་རྒྱལ་སླེབས་ཚར་རེད་ད་འདི་ལྷོད་ལྷོད་རེད་ལབ་ནི་ང་ཚོ་ལྷོད་ལྷོད་འདི་ཡོད་ཨ་ཡ།

གང་ལྟར་དེ་ཚོ་གྱི་བང་རིམ་འདྲ་བོ་ལབ་ན་འདྲ་དེ་ཚོ་ཚང་མ་ཧང་སངས་ཡག་པོ་འདྲ་བོ་གི་རང་གི་སྒྲིག་ཐུབ་འདུག་ཨ་དེ་ཚོ་ཚང་མ་གྱི་འཆར་གཞི་ལབ་ན་འདྲ་དེ་ཚོ་ཁྱོད་རང་རང་གི་བསམ་བློ་འདྲ་བོ་གི་བཏང་བྱས་ད་དེ་འདྲའི་བྱེད་དགོས་ས་རེད་བསམ་པ་དེ་འདྲའི་འདྲ་བོ་བྱུང་སོང་ད་ཡང། གི་གྲོགས་པོ་གྲོགས་མོ་རེད་ཡང་སྤུན་མཆེད་དེ་ཚོ་གིས་དེ་འདྲས་དེ་འདྲས་བྱས་ན་ཡག་ཡག་རེད་ལབ་དེ་འདྲས་འདྲ་བོ་གི་བྱུང་སོང་ག་འདྲ་བྱུང་སོང། ང་རང་གཉིས་ད་ལྟ་ལ་ད་ལྟ་དུ་ལོ་གསུམ་ཟིན་པའི་བར་གྱི་ལས་ཀ་བྱེད་རྒྱུ་ཚང་མ་འདྲ་བོ་དེ་ཚོ་ཚང་མ་བྱུང་ཡག་གི་གཙོ་བོ་དེ་ད་ནི་ང་རང་གཉིས་ང་རང་གཉིས་ཀྱི་དཀའ་ལས་རྒྱབ་ང་རང་གཉིས་ང་རང་གཉིས་ཕར་ཚུར་ད་ག་རེ་བྱེད་ག་དེ་རྗེས་ལ་ག་རེ་བྱེད་ག་ལབ་ནི་གྲོས་བསྡུར་འགྲོ་ཆེ་འདྲ་བྱེད་ནི་འབྲས་བུ་ཐོན་རེད་བསམ་གྱི་འདུག་ད་ག་ནང་བཞིན་ད་སོ་སོ་གི་ཕ་མ་ཡིན་ན་འདྲ་སྤུན་ཟླ་ཡིན་ན་འདྲ་ད་ཁོང་ཚོ་ཚང་མ་ཡི་གི་བསླབ་བྱ་རྒྱག་རྒྱུ་གི་ད། བསླབ་བྱ་འདི་སེམས་ལ་ཉར་ནས་ད། སོ་སོ་ཀྱིས་ལས་ཀ་ཅིག་བྱས་ནས་ནི་འབྲས་བུ་རིགས་ཤིག་ཐོན་རེད་བསམ་གྱི་འདུག་ནི་མཉམ་དུ་ད་ལྟ་ང་རང་ཡོད་སའི་གི་ས་ཆ་འདི་འདྲ་བོའི་ཆ་བཞག་ན། ནི་ང་ཚོ་འདི་ལ་བོད་པ་མང་པོ་ཡོད་མ་རེད་བོད་པ་ཏིས་མ་ཞིག་ཡོད་མ་རེད་ད་བོད་པ་ཏིས་ཡོད་རྒྱུ་འདི་ཚོ་ནི་དཔེ་ཡག་པོ་རེད་ལ་ཡིན་ད་ནི། ད་སོ་སོ་ད་ངོ་མ་དོ་བ་ནང་མི་འདྲ་ཡོད་མ་རེད་ནི། ད་རོགས་པ་དགོས་ཡོད་ཤག་ཤག་ར་རོགས་པ་རོགས་ད་ཡག་མ། ལས་ཀ་འགྲོ་ཡག་ལ་ཡིན་ན་འདྲ་ག་རེ་ན་ནི་སྨན་ཁང་དུ་འགྲོ་དགོས་ཁེལ་ན་འདྲ་ག་འདྲ་ཡིན་དུས་སྐབས་སུ་ནི་ཁོང་ཚོ་ཚང་མ་དུས་ཚོད་དུས་ཚོད་ལ་ད་ཁོ་རང་སོ་སོ་གི་ལས་ཀ་ཡོད་པ་ཡིན་ན་ཡང་ད་ང་ཚོ་རོགས་པ་རོགས་ཤིག་དགོས་ཡིན་ན་རོགས་པ་བྱེད་ཡིན་འདྲ་བྱེད་ཀྱི་རེད་ལ་ཡིན་འདྲ་ནི་ད་ང་ཚོའི་ལས་ཀ་ཞིག་བྱེད་དུས་སྐབས་སུ་ནི་འདི་འདི་ཁོང་ཚོའི་ངོས་ནས་ནི་ད་རྒྱབ་སྐྱོར་དཔེ་ཡག་པོ་འདུག་ལན། ད་ཁྱོད་ལ་དཔེ་ཡག་པོ་བྱས་སོང། འདི་ལ་ནི། རྒྱབ་སྐྱོར་བྱེད་དུས་སྐབས་སུ་ད་སོ་སོ་ལ་བྱེད་ནི་ཅིག་ཡིན་པ་ན་ནི། ད་འདི་མུ་མཐུད་ནི་བྱེད་ཡག་གི་འདོད་པ་དཔེ་མང་པོ་སླེབས་ཀྱི་འདུག་ལན། ད་ངའི་ངོས་ནས་ག་རེ་ལབ་ན་ང་ཚོའི་བོད་པ་སྤྱི་ཚོགས་ཁག་ཡོད་ན། ཕར་ཚུར་ནི་སུ་ད་མི་ཆེན་པོ་ཡིན་ན་འདྲ་ཆུང་ཆུང་ཡིན་ན་འདྲ་སུ་འདྲ་ཞིག་གི་ལས་ཀ་དེ་ཡག་པོ་རུ་བྱེད་ཀྱི་ཡོད་པ་ཡིན་ན་དེ་ལ་རྒྱབ་སྐྱོར་བྱེད་ནི། ད། མུ་མཐུད་ནས་རྒྱབ་སྐྱོར་བྱས་པ་ཡིན་ན་ལས་ཀ་བྱེད་མཁན་སུ་འདྲ་ཡིན་ན་ཡང་ལས་ཀ་མུ་མཐུད་ནས་ཡག་པོ་བྱེད་ཡག་གི་འདོད་པ་ཡང་སླེབས་ཀྱི་རེད་བྱེད་ཡག་གི་ཐབས་ཤེས་ཡང་བཏང་བཏང་ས་རེད་འདྲ་བོ་བསམ་ཡག་གི་ཚོར་བ་ཅིག་སླེབས་སོང་ལ་ཡིན་དེ་འདྲ་བྱས་ཡག་དེ་གལ་ཆེན་པོ་དཔེ་རེད་ཤག་ལ་ཡིན།
འོ་ལགས་སོ་བསོད་ནམས་ལྷ་མོ་ལགས་ཨ་ནི། ཨོ་སི་ཁྲི་ལི་ཡའི་ནང་ལོགས་ལ་ལས་ཀ་རེད་ཨ་ནི་ཀྱི་ཉམས་མྱོང་རེད་དེ་འདྲའི་འཚོ་བ་གི་གནས་སྟངས་དེ་འདྲའི་སྐོར་ལས་ལན་དང་བསམ་ཚུལ་དཔེ་ཡག་པོ་གསུངས་གནང་སོང་ཐུགས་རྗེ་ཆེ་ཞུ་གི་ཡིན།
ད་གཞི་བྱས་ན། དུས་ཡུན་ལོ་ངོ་གཉིས་ཙམ་གྱི་ནང་རྒྱལ་ཁབ་དང་ལུང་པ་གཞན་ཞིག་ལ་འབྱོར་ནས། རང་གི་ཁྱོ་ག་ཚུར་བླངས་པས་མ་ཚད། ཁང་པ་དང་མོ་ཊ་ཟུང་ཙམ་ཉོས་པ། ད་དུང་ཚོང་ཁང་ཞིག་སྒོ་ཕྱེས་པ་ནི་མ་འོངས་པར་བུད་མེད་མང་པོ་ཞིག་ལ་གལ་སྲིད་སོ་སོས་དཀའ་ལས་བརྒྱབ་ནས་འབད་བརྩོན་བྱས་པ་ཡིན་ན་གྲུབ་འབྲས་དེ་འདྲ་ཞིག་ཐོན་ཐུབ་ཀྱི་ཡོད་པའི་མིག་དཔེ་བཟང་པོ་ཞིག་ཆགས་ཡོད་པ་རེད། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།